དེ་ནས་སྐྱོ་སྟོན་བླ་མ་བསོད་ནམས་བླ་མ་ནས་མ་སུམ་པ་བཅས་བླ་མ་མང་པོ་སྟེ་སོག་ཁུང་ནས་སྦྲུལ་ཞགས་པ་རེད་སོག་བྱས་པ་རེད་དེ་ལ་སོག་པ་བྱེད་ཟིག་རེད་བ་བྱེད་དམ་པ་སོག་ཕ་རྒྱུད་ཐབས་ཀྱི་བརྒྱུད་པའི་བླ་མ་ལ་གསོལ་བ་འདེབས་སོ་བདག་རྒྱུད་བྱིན་གྱིས་རློབས་བྱས། ད་དེ་ག་ནང་བཞིན་ཡུམ་ཆེན་ཤེར་ཕྱིན་རྗེ་བཙུན་སྒྲོལ་མ་དང་སུ་ཁ་སིདྡྷི་མ་གཅིག་ལབ་སྒྲོན་སོགས། མ་རྒྱུད་ཤེས་རབ་བརྒྱུད་པའི་བླ་མ་ལ་གསོལ་བ་འདེབས་སོ་བདག་རྒྱུད་བྱིན་གྱིས་རློབས། ཡུམ་ཆེན་ཤེར་ཕྱིན་ཤེས་རབ་ཀྱི་ཕར་ཕྱིན་མ་བཅས་རྗེ་བཙུན་སྒྲོལ་མ་བཅས་མཁའ་འགྲོ་སུ་ཁ་སིདྡྷི་བཅས། མ་གཅིག་ལབ་ཀྱི་སྒྲོན་མ་སོགས།

ཡོད། ལགས་ཏེ། འོ་དེ་ཡོད་ནི་དེ་ཚོ་རེད་ད་དེ་བ་ར་སྤྲོད་ར་སྤྲོད་ཚང་རེད། དེ་ནི་འདི། སོགས་དེ་ལྟར་གྱི། ངག་དབང་རྡོ་རྗེ་རིན་ཆེན་དོན་གྲུབ་དང་དགེ་ལེགས་རྒྱ་མཚོ་བློ་བཟང་དམ་ཆོས་ཞེས་ཟེར་ཡ་དེ་ཡང། འདི་གན་ཚགས་ཀྱིས་བྱས་ཡོད་རེད། བརྒྱུད་པ་ཁག་ཁག་ཅིག་བྱས་ཤག་ག་རེ་བྱས་སོང་བ་ཡིན་ན།

བློ་བཟང་དམ་ཆོས་ཀྱིས། ལྷ་མིའི་འདྲེན་མཆོག་བློ་བཟང་ཡེ་ཤེས་ཞེས་ཟེར་ཁོང་རང་གི་ཡང་སྲས་སྐུ་ཕྲེང་གཉིས་པ། པཎ་ཆེན། གསུམ་པ་ཟེར་བ་རེད་ད། པཎ་ཆེན་བློ་བཟང་ཆོས་རྒྱན་གྱི་ཡང་སྲས། པན་ཆེན་བློ་བཟང། ཡེ་ཤེས་རེད་ད། བླ་མ་སྐུ་ཕྲེང་གཉིས་ཀྱི་བར་དུ་བླ་མ་ཅིག་མེད་ན་མ་འགྲིག་ཙང་བློ་བཟང་དམ་ཆོས་རེད་དེ་བར་དུ་དེ། བློ་བཟང་དམ་ཆོས་ཀྱིས། བློ་བཟང་ཡེ་ཤེས། པན་ཆེན་བློ་བཟང་ཡེ་ཤེས་ཀྱིས། གཅོད་ཡུལ་མཐར་ཕྱིན་འཕྲིན་ལས་ཆོས་འཕེལ་ཟེར་ཡ་དེ་ཡང་པཎ་ཆེན་འབྲེལ་བ་ཞེ་པོ་ཅིག་བྱུང་ཡོད་རེད་ཟེར། བླ་མ་གཅིག་བྱས། གྲུབ་པའི་དབང་ཕྱུག་བློ་བཟང་རྣམ་རྒྱལ་ལ་ཟེར་ཡ་དེ།